ཁོང་མོས། བུ་མོ་མ་པ་ལོ་དྲག་སྐྱེད་ཧ་ཅང་ལེགས་པོ་བྱུང་ཡོད་ཅེས་ཁོང་གིས་གསུངས་དོན། ངའི་བུ་མོ་དྲག་སྐྱེད་ཧ་ལས་པ་ཡོང་ཐུབ་སོང། རྐང་མར་སྤོ་འཛུགས་ཚར་རྗེས་གྲུབ་འབྲས་ཧ་ཅང་ཡག་པོ་ཐོན་སོང། དེ་སྔར་ཡིན་ན་མོ་རང་ཟླ་བ་རེར་ཕྲ་ཕུང་དམར་པོ་ཐེངས་རེ་བཏང་དགོས་ཡོད། ད་ཆ་གནས་སྟངས་ཡར་རྒྱས་ཕྱིན་ནས་སྨན་ཐེངས་གཅིག་རེ་ལས་ཟ་དགོས་པ་མེད། ཁྲག་ནད་དེ་ནི་རིགས་རྒྱུད་འཁྲིད་པའི་ནད་དཀོན་པོ་ཞིག་ཡིན་པ་དང་ཨོ་སི་ཀྲི་ལི་ཡའི་ནང་ནད་དེ་ཡོད་མཁན་མི་ཁྱོན་བསྡོམས་གཅིག་སྟོང་ཙམ་ཡོད་འདུག་སོ་ཧྥ་ལགས་ཀྱིས་སྤྱིར་འཛམ་གླིང་ནང་མི་ས་ཡ་ཉིས་བརྒྱ་ལྔ་བཅུ་ཙམ་ལ་ཁྲག་ནད་དེ་ཡོད་ཀྱང་མི་མང་པོ་ཞིག་གིས་རང་ཉིད་ལ་ནད་དེ་ཡོད་པ་ཤེས་ཀྱི་མེད། ཅེས་གསུངས་ཡོད་འདུག་ཁོང་གི་བུ་མོ་མ་པ་ལོ་ལགས་ཀྱང་ཐོག་མར་སྐྱེས་ནས་ལོ་གཅིག་ལྷག་རྗེས་ནད་དེ་ཡོད་པ་ཤེས་ཡོད་འདུག་ཁོ་མོས་གསུངས་དོན། ང་རང་ཡང་ལོ་སུམ་ཅུ་རྗེས་ལ་ཁྲག་ནད་དེ་བརྒྱུད་ཡོད་པ་ཤེས་བྱུང། ངའི་བུ་མོ་སྐྱེས་ནས་ཟླ་བ་བཅུ་བཞི་རྗེས་ལ་ནད་དེ་ཡོད་པ་ཤེས་སོང། དེ་བཞིན་ཇོ་སེབ་མོ་རཱ་ལགས་ཀྱང་ཁྲག་ནད་དེ་ཡོད་པ་ཡིན་འདུག་ཁོང་གིས་རང་ཉིད་ཀྱི་བུ་མོར་ནད་དེ་མི་འགོས་པའི་ཐབས་ཤེས་ཡོད་ཚད་གནང་ཡོད་འདུག་ཁོང་གིས་གསུངས་དོན།

དེ་བཞིན་ཁྲག་བརྟག་དཔྱད་དེ་ཡང Medicare འོག་རིན་མེད་ཡིན་འདུག་ཁྲག་ནད་དུ་མཁས་པ་སློབ་དཔོན Joy Ho ལགས་ཀྱིས་ལྷག་པར་དུ་མི་རིགས་སྣ་ཚོགས་ཅན་གྱི་གཞིས་སྤོ་བ་རྣམས་ལ་ཁྲག་བརྟག་དཔྱད་ངེས་པར་དུ་གནང་དགོས་ཞེས་ཁོང་གིས་གསུངས་དོན། It's important for people from ethnic groups ཁྲག་ནད་དེ་ནི་ལྷག་པར་དུ་ཨ་ཕི་རི་ཀ་དང་དཀྱིལ་ཤར། Mediterranean། རྒྱ་གར་སོགས་ནས་ཡིན་པ་རྣམས་ལ་ཁྱབ་ཆེ་བ་ཡོད། ཁོང་རྣམས་ལ་ནད་དེ་ཡོད་སྲིད་པས་དེ་རང་ཉིད་ཀྱི་ཕྲུ་གུ་ལ་རྒྱུད་མི་འཁྲིད་པའི་ཐབས་ཤེས་གནང་དགོས། གནས་ཚུལ་དེ་ནི SBS གི་གསར་འགོད་པ Sunil Awasthi དང Cassandra Bain ལགས་གཉིས་ཀྱིས་ཕྱོགས་བསྒྲིགས་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། sbs.com.au/radiofap དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།